འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན། འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
དེང་སྐབས་ནུབ་ཕྱོགས་སུ་མིའི་འཕྲོད་བསྟེན་གྱི་ཆེད་དུ་ནང་ཆོས་ནང་ཡོད་པའི་སྒོམ་ཉམས་ལེན་དང་ལྷག་པར་དུ་དྲན་པ་ཉེར་བཞག་གི་སྐོར་སོགས་དར་ཁྱབ་ཆེན་པོ་ཡོང་བཞིན་པ་དང། དེའི་སྐོར་ལ་གཙུག་ལག་སློབ་གྲྭ་མང་པོ་ཞིག་གིས་ཞིབ་འཇུག་རིམ་པ་བྱེད་བཞིན་པ་མ་ཟད། དེ་ཡི་ཕན་ཐོགས་ཡོད་པའི་སྐོར་གྱི་ཞིབ་འཇུག་གི་སྙན་ཐོ་ཀྱང་རིམ་པ་ཞིག་ཐོན་བཞིན་པ་ཞིག་རེད། ཐེངས་འདིའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ནང། བོད་ཀྱི་རྫོགས་པ་ཆེན་པོའི་ཉམས་ལེན་གྱི་བརྒྱུད་ནས་འགྲོ་བ་མིའི་ཕྱིའི་ལུས་པོ་དང་ནང་སེམས་ཀྱི་འཕྲོད་བསྟེན་ལ་ཕན་ཐོགས་ཅི་འདྲ་ཡོང་གི་ཡོད་པ་ཞིབ་འཇུག་བྱས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་སྙན་སྒྲོན་ཞུ་གི་ཡིན། བར་ལམ་སྤྱི་ཟླ་བཅུ་པ་ཡི་ཚེས་ཉི་ཤུ་གསུམ་དང་ཉི་ཤུ་བཞི་སོ་སོ་ལ་ཨ་མི་རི་ཀའི Virginia མངའ་སྡེའི་ནང Serenity རི་འགོར་རྟེན་གཞི་བྱས་པའི་རྒྱལ་སྤྱིའི་ལིག་མི་རྒྱ་ཆོས་ཚོགས་ཀྱི་གོ་སྒྲིག་འོག་ནས་དེ་ལྟ་བུའི་ཉམས་ལེན་བྱས་པའི་བརྒྱུད་ནས་མིའི་འཕྲོད་བསྟེན་ལ་ཕན་ནུས་ཅི་འདྲ་ཡོང་གི་ཡོད་པའི་སྐོར་ལ་ཚན་རིག་ཞིབ་འཇུག་རིམ་པ་འགའ་ཤས་ཤིག་བྱས་ཡོད་པ་དེ་ཚོའི་གྲུབ་འབྲས་ཀྱི་སྐོར་ལ་རྒྱལ་སྤྱིའི་ལིག་མི་རྒྱ་ཆོས་ཚོགས་འཛུགས་གནང་མཁན་དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེའི་དབུ་བཞུགས་ཀྱི་ཐོག་ནས་སེམས་ཁམས་དང་ཀླད་ཁམས་ཀྱི་ཚན་རིག་པ་དང་ཉམས་ལེན་པ་ཁག་ཅིག་གིས་བགྲོ་གླེང་གི་ཚོགས་འདུ་ཞིག་ཚོགས་སོང། དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེ་ལགས་ཀྱིས་དེའི་སྐོར་ལ་ངོ་སྤྲོད་གནང་དོན། ལིག་མི་རྒྱ་རྒྱལ་སྤྱིའི་ལིག་མི་རྒྱ་གི་ཆོས་ཚོགས། Virginia ལ་ང་ཚོ་ཆོས་དང་ཚན་རིག་གི་བར་རུ་གི་འབྲེལ་བ་དང། ཨ་ནི་ཆོས་ཕྱོགས་ཀྱི་ཉམས་ལེན་གྱིས་གང་ཟག་སོ་སོའི་གི་སེམས་དང་ལུས་ཀྱི་འཕྲོད་བསྟེན་ལ་ཕན་ཐོགས་ག་ཚད་ཡོང་གི་ཡོད་མེད་དང་སྤྱི་ཚོགས་ལ་ཕན་ཐོགས་ག་ཚད་ཡོང་གི་ཡོད་མེད་སྐོར་ལ་དེ་ད་ལྟ་ང་ཚོ་ཚོགས་འདུ་ཅིག་ཚོགས་བསྡད་ཡོད་རེད་ཨ་ནི་ཚོགས་འདུ་དེ་ཚོགས་པའི་སྐབས་ལ་ད་གཙོ་ཆེ་ཤོས་དེ་ང་ཚོའི་ཞིབ་འཇུག་གཙོ་བོ་དེ་མང་ཆེ་བ་དེ་ད་ལྟ་ད་ལན་ཁྱད་པར་དུ་ད་ལན་དེ་ལ་ཁོང་རྣམ་པ་གི་འགྲེལ་བཤད་རྒྱག་ཡ་ཞིབ་འཇུག་གཙོ་བོ་དེ་སྒོ་གསུམ་ཟེར་ཡ་དེ་སྐོར་ལ་རེད།

ཞིབ་འཇུག་འདིའི་ནང་གི་གཅིག་སྒོ་གསུམ་གྱི་ཞིབ་འཇུག་འདི་རེད། ཞིབ་འཇུག་འདི་ནི་མི་ཉི་ཤུ་རྩ་བདུན་ལ་ཟླ་བ་དགུ་ཡི་རིང་ལ་སྒོམ་རྒྱག་བཅུག་པའི་ལས་གཞི་ཞིག་རེད། སྒོ་གསུམ་གྱི་ཉམས་ལེན་ཐོག་ལ་ཞིབ་འཇུག་རིམ་པ་ཁག་གསུམ་བྱས་ཡོད་པའི་གྲས་ནས། གཅིག། གོང་ཞུས་ཀྱི་ཆེད་ལས་མི་སྣ་ཉི་ཤུ་རྩ་བདུན་ལ་ཟླ་བ་དགུ་ཡི་རིང་ལ་བྱས་པའི་ཞིབ་འཇུག་དེ་དང། དེ་བཞིན་ངོ་དེབ་ཀྱི་བརྒྱུད་ནས་མི་བརྒྱ་ཕྲག་འགའ་ཤས་ལ་བྱས་པའི་ཞིབ་འཇུག་གཞན་ཞིག་དང། MD Anderson འབྲས་ནད་ཞིབ་འཇུག་ཁང་ནང་ལ་སྐྲན་ནད་ཀྱི་ནད་པ་བརྒྱ་ཕྲག་འགའ་ཤས་ཤིག་ལ་བྱས་པའི་ཞིབ་འཇུག་ཆེས་ཉུང་མཐའ་ལ་ཡང་ཁག་མི་འདྲ་བ་གསུམ་ཡོད་པ་རེད། འོན་ཀྱང་ད་ཐེངས་ཀྱི་ལེ་ཚན་འདིའི་ནང་ལ་གཙོ་བོ་གོང་བརྗོད་ཀྱི་ཆེད་ལས་མི་སྣ་ཉི་ཤུ་རྩ་བདུན་གྱིས་ཟླ་བ་དགུ་ལ་ཉམས་ལེན་བྱས་པའི་བརྒྱུད་ནས་འབྲས་བུ་ག་རེ་བྱུང་ཡོད་པ་དེ་གཙོ་བཟུང་བྱེད་ཀྱི་ཡོད། ཞིབ་འཇུག་དེའི་བྱ་ཡུལ་རྣམས་སྤྱིར་བཏང་གི་མི་མ་ཡིན་པར་ནད་པ་ལ་སྨན་བཅོས་བྱེད་མཁན་དང་ལས་ཀ་བྲེལ་འཚབ་ཀྱིས་ལུས་སེམས་ལ་ངལ་བ་ཆེན་པོ་ཡོང་མཁན་ཁག་ཅིག་ཡིན་པ་རེད། Caregivers who were professionals who འདི་ཚོ་ནི་མི་གཞན་ལ་ཞབས་ཞུ་བྱེད་མཁན་ཏེ་སྨན་པ་དང་དེ་བཞིན་སྨན་བཅོས་སྦྱོང་བརྡར་སྤྲོད་མཁན་གྱི་ཆེད་ལས་པ། ཡང་ན་སྨན་པ་ལ་སྦྱོང་བརྡར་སྤྲོད་མཁན་དེ་བཞིན་ནད་པ་མང་པོ་ལ་ཐད་ཀར་སྨན་བཅོས་བྱེད་མཁན་དེ་འདྲ་རེད།
དེ་ནི་སྒོ་གསུམ་གྱི་ཉམས་ལེན་ཞིབ་འཇུག་ནང་སློབ་ཁྲིད་བྱེད་མཁན Marcy Vaughn རེད། ཁོང་དང་ཁོང་གི་ཁྱོ་ག་དང་ལས་རོགས Gabriel Rocco གཉིས་དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེ་ལགས་ཀྱི་སློབ་མ་དང་ལོ་མང་པོའི་རིང་ལ་སྒོ་གསུམ་ཉམས་ལེན་སོགས་བོད་ཀྱི་ཆོས་ཉམས་ལེན་དང་སློབ་ཁྲིད་བྱེད་མཁན་ཞིག་རེད་འདུག། Gabriel Rocco ཡིས་ཁོང་རྣམས་ཀྱི་ཞིབ་འཇུག་བྱ་ཡུལ་གྱི་མི་རྣམས་ཀྱི་སྐོར་ལ་བཤད་སྐབས། མི་དེ་རྣམས་ཐོག་མ་ཉིད་ནས་གཞན་ལ་སྨན་བཅོས་དང་རོགས་པ་བྱེད་འདོད་ཡོད་པའི་གཞན་ཕན་གྱི་བསམ་བློ་ཡོད་མཁན་ཡིན་ན་ཡང། དེང་སྐབས་ཀྱི་ལས་ཀའི་ལམ་ལུགས་ནང་ལ་ངལ་གསོ་བྱེད་ལོང་མེད་པ་དང། གཉིས་ནས་སྨན་བཅོས་བྱ་ཡུལ་རྣམས་ལུས་སེམས་ལ་དཀའ་ངལ་ཡོང་མཁན་རྐྱང་རྐྱང་ཡིན་དུས། རིམ་བཞིན་ཁོ་ཚོ་ཡི་སེམས་ངལ་དུབ་ཀྱིས་དཀའ་ངལ་མྱོང་མཁན་ཁག་ཅིག་ལ་འགྱུར་འགྲོ་གི་ཡོད་པའི་འགྲེལ་བརྗོད་བྱེད་ཀྱི་འདུག། They're in a system, variety of different systems that lead towards this burnout effect mm-hmm. where they become tired, where they become overwhelmed, where they begin to feel um, that they have lost their capacity mm-hmm. to actually be with another person who's suffering because they're suffering themselves.
ཁོ་ཚོ་ནི་ལམ་ལུགས་འདྲ་མིན་མང་པོ་ཞིག་གི་འོག་ནས་ལས་ཀ་བྱེད་དགོས་ཀྱི་ཡོད་པ་དེ་ཡིས། རིམ་གྱིས་དཀའ་ཚེགས་ཀྱིས་མནར་འགོ་བཙུགས་ནས་ལུས་སེམས་དཀའ་ལས་ཁག་པ་དང། ཁོ་ཚོ་ཡི་སེམས་དཀའ་ངལ་གྱི་དབང་དུ་བསྡུ་བ་སོགས་ཀྱིས་ཁོ་ཚོ་ལ་སྡུག་བསྔལ་གྱིས་མནར་ཏེ། སྡུག་བསྔལ་གྱིས་མནར་བའི་མི་གཞན་དང་མཉམ་དུ་སྡོད་རྒྱུའི་ནུས་པ་མེད་པར་ཚོར་གྱི་འདུག་དེ་ལྟར་ཡིན་དུས། མི་དེ་དག་གི་གཞན་ཕན་གྱི་ནུས་པ་བསྐྱར་གསོ་བྱེད་པའི་ཆེད་ཀྱི་ལས་གཞི་མི་འདྲ་བ་མང་པོ་ཞིག་ཡོད་པའི་གྲས་ནས། རིན་པོ་ཆེ་ཡིས་སློབ་ཁྲིད་གནང་བའི་ང་ཚོས་ལས་གཞི་འདིའི་ནང་འབད་བརྩོན་བྱེད་བཞིན་པ་དེ་ནི་ང་ཚོས་མི་གཞན་གྱི་གཞན་ཕན་གྱི་བསམ་བློ་ལ་ཚད་ཡོད་པར་ངོས་འཛིན་བྱ་རྒྱུ་དང་ཁོ་ཚོའི་ལུས་སེམས་དཀའ་ཚེགས་ཀྱིས་མནར་བར་བྱེད་མཁན་མང་པོ་ཞིག་སེམས་ཀྱི་ནུས་པ་ལ་འཕྲད་པའི་བཀག་རྡོ་ཞིག་ཡིན་པ་ཤེས་པའི་ཐོག་ནས་ཁོ་ཚོ་ཡི་བཀག་རྡོ་དེ་རྣམས་ཅི་འདྲ་བྱས་ནས་སྟངས་འཛིན་བྱ་རྒྱུར་སྦྱོང་བཅུག་པ་ཡིན་ན་བཀག་རྡོ་དེ་རྣམས་རིམ་གྱིས་ཞི་བ་དང་གཞན་ཕན་གྱི་སེམས་ཀྱི་ནུས་པ་དེ་སླར་ཡང་རྒྱས་ཡོང་གི་ཡོད་རེད།

འོན་ཀྱང་རིམ་བཞིན་ཁོ་ཚོ་དཀའ་ལས་ཁག་ནས་སེམས་ཀྱི་ལྗིད་ཁོག་ཆེ་རུ་སོང་ནས་སེམས་སྡུག་དང་སེམས་སུན་པོ་ཆགས་སོང་བ་རེད་འདུག་དེ་ཚོ་ང་ཚོས་འདི་ཡི་ཐོག་ལ་འགྱུར་བ་གཏོང་ཐུབ་ཀྱི་འདུག་ག་བལྟས་པ་ཡིན་པས་འགྱུར་བ་གང་འཚམ་ཆེན་པོ་གཏོང་ཐུབ་ཡོད་པའི་རྣམ་པ་འདུག། ཁོང་རྣམས་ཀྱིས་སློབ་ཁྲིད་དེ་བརྒྱུད་ནས་ཞིབ་འཇུག་བྱ་ཡུལ་གྱི་མི་རྣམས་ཀྱི་སེམས་ཀྱི་དཀའ་ངལ་ལ་འགྱུར་བ་ཅི་འདྲ་ཡོང་གི་ཡོད་པ་ཟླ་བ་དགུ་ཡི་རིང་ལ་ཟླ་བ་རེ་རེའི་ནང་སེམས་ཀྱི་གནས་སྟངས་ཅི་འདྲ་ཡོད་པ

འཕྲོད་བསྟེན་གྱི་ཐོག་ནས་ང་ཚོས་ཤེས་རྟོགས་བྱུང་བ་དེས་ཁོ་ཚོའི་སེམས་ཀྱི་ངལ་དུབ་ཀྱི་ཚད་གཞི་དེ་ཟླ་བ་རེ་རེའི་ནང་ཆ་སྙོམས་གྲངས་ནས་ལྔ་རེ་ཉུང་དུ་སོང་བ་དང་ཆབས་ཅིག་ལ། མཉམ་ཞུགས་བྱེད་མཁན་ཚང་མ་ཡི་དྲན་པ་ཉེར་གཞག་གི་ནུས་པ་ཟླ་བ་རེ་རེ་བཞིན་རིམ་བཞིན་ཇེ་མཐོར་སོང་ནས་ཆ་སྙོམས་གྲངས་ནས་གཅིག་དང་ཆ་དགུ་རེ་ཡར་རྒྱས་སོང་འདུག་དེ་དང་ཆབས་ཅིག་ཏུ་གལ་ཆེ་བའི་གནད་དོན་གཞན་ཞིག་ནི། མི་འདི་ཚོ་ཚང་མ་ཁྱོན་ཡོངས་ནས་དཀའ་ཚེགས་ཀྱིས་མནར་བའི་མི་སྣ་རེད། འདི་ནི་དེང་སྐབས་འཕྲོད་བསྟེན་གྱི་ལས་དོན་ནང་ལ་ཡོད་པའི་དཀའ་ངལ་ཆེན་པོ་ཞིག་ཡིན་པ་དེ་ནི། སྨན་བཅོས་བཙལ་མཁན་བརྒྱ་ཆ་ལྔ་བཅུ་ལ་དཀའ་ཚེགས་ཀྱིས་མནར་བཞིན་ཡོད་པའི་གནས་ཚུལ་བརྗོད་ཀྱི་ཡོད་རེད། འོན་ཀྱང་ཉམས་ལེན་འདི་ཡི་ནང་ང་ཚོས་ག་རེ་ཤེས་སོང་ཟེར་ན། ཁོང་ཚོ་ཡི་དཀའ་ཚེགས་ཀྱི་ཚོར་བ་དེ་ཟླ་བ་རེ་རེ་བཞིན་གྲངས་གནས་བདུན་རེ་ཉུང་དུ་སོང་འདུག་དཔེར་ན་རྩིས་གྲངས་འདི་གནང་དུས་དང་ཁོང་ཚོ་དང་པོ་གྲངས་གནས་བཅུ་གསུམ་ནས་འགོ་བཙུགས་ནས་རྗེས་མ་གྲངས་གནས་དྲུག་བར་ལ་མར་བབས་འདུག། དེ་ལྟ་བུའི་ནུས་པ་ཅན་གྱི་སྒོ་གསུམ་གྱི་ཉམས་ལེན་དེ་ཅི་འདྲ་ཞིག་ཡིན་པའི་ཐད་ལ་དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེ་ལགས་ཀྱིས་ངོ་སྤྲོད་གནང་དོན། ལུས།
ངག། ཡིད་གསུམ་ཟེར་དུས་སྒང་ལ་ལུས་ངག་ཡིད་གསུམ་གྱི་སྒོ་གསུམ། བྱས་ཨ་ནི་ང་ཚོ་ཡིན་ན་སྤྱིར་བཏང་སྒོ་གསུམ་དག་པའི་དགེ་བ་གང་བགྱིས་པ། ལབ་དུས་སྒང་ལ་སྒོ་གསུམ་གྱི་སྒོ་ནས་དགེ་བ་བྱེད་ཡ་ཡོད་རེད་སྒོ་གསུམ་གྱི་སྒོ་ནས་སྡིག་པ་བསག་ཡ་ཡོད་རེད། ཨ་ནི་ཡང་སྒོ་གསུམ་འདིའི་ཉམས་ལེན་གྱི་གཏིང་ཟབ་པོ་འདྲ་བོ་ཅིག་ལ་ཆ་བཞག་ན་ཅིག། ལུས་གཡོ་བ་མེད་པའི་ངང་ལ་གནས་ཡ་འདྲ་བོ་དང། ངག་བརྗོད་དུ་མེད་པའི་ངང་ལ་གནས་ཡ་འདྲ་བོ་དང། སེམས་རྟོག་པ་མེད་པའི་ངང་ལ་གནས་ཡ་འདྲ་བོ་དང་ད་ང་ཚོ་ཡིན་ན། གཡོ་མེད་བརྗོད་མེད་རྟོག་མེད་དེ་འདྲའི་གི་ཉམས་ལེན་ཐོག་ལ་ཡ་ཉམས་ལེན་གི་དེ་ལྟ་བ་མཐོན་པོའི་ཆ་ནས་དེ་འདྲའི་ངང་ལ་ཉམས་ལེན་གི་དེ་འདྲ་བྱེད་ཡ་གི་ད་ང་ཚོ་རྫོགས་ཆེན་གི་ལུགས་སྲོལ་དེ་འདྲ་ཡོད་རེད་དེ་འདྲ་ཡིན་དུས་སྒང་ལ་ད་ཞིབ་འཇུག་གཙོ་བོ་འདྲ་བོ་དེ་ནི་སྒོ་གསུམ་གྱི་ཉམས་ལེན་བྱས་ན་ཕན་ཐོགས་དེ་ག་འདྲ་ག་འདྲ་ཡོང་གི་འདུག་ཨོ་དེའི་སྐོར་ལ། ལེ་ཚན་འདི་མུ་མཐུད་ནས་བདུན་ཕྲག་རྗེས་མ་ཡི་གཟའ་ལྷག་པའི་ཉིན་རྒྱང་སྲིང་ཞུ་གི་ཡིན། དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེ་ལགས་ཀྱིས་བཙུགས་གནང་བའི་ལིག་མི་རྒྱ་ཆོས་ཚོགས་དང་པོ་དེ་བར་ལམ་གྱི་ཚོགས་འདུ་དེ་འཚོགས་ཡུལ་ཨ་མི་རི་ཀའི་ཝི་རྗེ་ནི་ཡ་ཡི་གྲོང་ཁྱེར་ཤར་ལོ་སི་ཝེ་ཡི་ཉེ་འཁྲིས་ཀྱི་རི་མགོ་ཞིག་ལ་ཡོད་པའི་ཆོས་ཚོགས་དེ་ཡིན་པ་དང། ད་ལྟ་ཁོང་གིས་བཙུགས་པའི་ཆོས་ཚོགས་དེའི་ཡན་ལག་རྒྱལ་ཁབ་ཉི་ཤུ་རྩ་གྲངས་ཤིག་ནང་ཡོད་པ་དང། རྒྱལ་ཁབ་འགའ་རེའི་ནང་ལ་ཆོས་ཚོགས་གཅིག་ལས་མང་བ་ཡོད་པའི་བོད་ཀྱི་གཡུང་དྲུང་བོན་ལུགས་ཀྱི་ཆོས་ཚོགས་རྒྱ་ཆེན་པོ་ཞིག་རེད་འདུག་གསན་མཁན་རྣམ་པ་ཚོ་ཐེངས་འདིའི་ལེ་ཚན་ནང་སྙན་སྒྲོན་ཞུས་པ་དེ་ནི་དེང་སྐབས་ནུབ་ཕྱོགས་སུ་ཡོད་པའི་མིའི་འཕྲོད་བསྟེན་གྱི་ཆེད་དུ་ནང་ཆོས་ནང་ཡོད་པའི་སྒོམ་ཉམས་ལེན་བྱས་ནས་འགྲོ་བ་མིའི་འཕྲོད་བསྟེན་ལ་ཕན་ཐོགས་ཡོད་པའི་སྐོར་གྱི་ཞིབ་འཇུག་གི་གྲུབ་འབྲས་མང་པོ་མཐོང་བཞིན་པ་དང། བོད་ཀྱི་སྲོལ་རྒྱུན་གྱི་བོན་ཆོས་ཀྱི་རྫོགས་པ་ཆེན་པོའི་ཉམས་ལེན་གྱི་བརྒྱུད་ནས་མིའི་འཕྲོད་བསྟེན་ལ་ཕན་ནུས་མཐོང་བཞིན་པའི་སྐོར་ལ་བདུན་ཕྲག་སྔོན་མར་ལིག་མི་རྒྱ་ཆོས་ཚོགས་ནང་དགེ་བཤེས་བསྟན་འཛིན་དབང་རྒྱལ་རིན་པོ་ཆེའི་དབུ་བཞུགས་ཀྱིས། ཚན་རིག་པ་དང་ཉམས་ལེན་པ་རྣམས་ཀྱིས་ཉིན་གཉིས་རིང་གི་བགྲོ་གླེང་ཚོགས་འདུ་ཚོགས་པའི་སྐབས་སུ་སྙན་སྒྲོན་བྱས་པའི་གནས་ཚུལ་བཅས་ཡིན། ཁྱེད་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོ་རྗེ་ཡིན། ལེ་ཚན་རྗེས་མ་ཡི་ནང་ལ་ང་ཚོ་སླར་ཡང་མཇལ་ཡོང་ད་ཚོད་མ་ཚད་རིང།